དེ་རིང་གི་ལེ་ཚན་དེའི་ནང་བལ་ཡུལ་ནང་འབྲུག་པ་སྐྱབས་བཅོལ་བ་རྫུན་མ་ཕྱི་རྒྱལ་ལ་གཞིས་ཆགས་ལ་གཏོང་རྒྱུའི་ལྐོག་ཇུས་ཀྱི་རྒྱབ་ལྗོངས་དང་ཇུས་ངན་བཤམས་སྟངས་མཐར་རྫུན་རྐུབ་རྡོལ་སྟངས་བཅས་ཀྱི་སྐོར་སྙན་སྒྲོན་ཞུ་གི་ཡིན།
འདས་པའི་ཟླ་བ་འགའ་ཤས་ཀྱི་དུས་ཡུན་ནང་བལ་ཡུལ་ནང། སྲིད་དོན་མི་སྣ་དང་གཞུང་གི་ཆེ་གྲས་དཔོན་རིགས་ཁག་ཅིག་གིས་རང་གི་གོ་གནས་དང་དབང་ཆ་བེད་སྤྱོད་ལོག་པ་བཏང་སྟེ་རྒྱལ་ཁབ་ཀྱི་ཕྱི་ལ་ཁྲིམས་འགལ་གྱི་ཐོག་ནས་མི་བཏང་མཁན་གྱི་ཁྲིམས་འགལ་བ་ཁག་ཅིག་དང་ངན་པ་ལག་སྦྲེལ་གྱིས་བལ་ཡུལ་ནང་གཏན་སྡོད་བྱེད་མཁན་འབྲུག་པ་སྐྱབས་བཅོལ་བ་མེན་པར་ཡིན་ཚུལ་ཡིག་ཆ་རྫུན་མ་བཟོས་རྗེས་ཨ་མི་རི་ཀ་གཙོས་པའི་ཕྱི་རྒྱལ་ནུབ་ཕྱོགས་རྒྱལ་ཁབ་ལ་གཞིས་སྤོས་ཀྱི་ཆེད་དུ་གཏོང་རྒྱུའི་ལས་འཆར་འགོ་ཁྲིད་ཀྱི་ནང། མང་ཚོགས་བརྒྱ་ཕྲག་དུ་མ་ནས་དངུལ་འབོར་བལ་སྒོར་ས་ཡ་མང་པོའི་ལྐོག་དངུལ་ལེན་ཏེ་མགོ་སྐོར་བསླུ་བྲིད་བཏང་བའི་ལྐོག་ཇུས་དེའི་རྫུན་རྐུབ་རྡོལ་ཡོད་པ་རེད། ཁྲིམས་འགལ་གྱི་བྱ་སྤྱོད་དེ་སྤེལ་མཁན་གྱི་འགོ་ཁྲིད་ཁྲོད་དུ་བལ་ཡུལ་གྱི་དེ་སྔའི་དམར་ཤོག་གཞུང་འཛིན་ནང་སྲིད་བློན་གཞོན་པའི་གོ་གནས་བཟུང་མཁན་ཏོབ་བྷ་དུར་ར་ཡ་མཱ་ཇི་དང་ཁོང་གི་བུ་སན་དིབ། ཡང་དེ་སྔའི་ནེ་པ་ལི་ཀོང་རེས་ཀྱི་སྲིད་གཞུང་ནང་ནང་སྲིད་བློན་ཆེན་གནང་མཁན་བ་རཱམ་བྷ་དུར་ཐ་པ་ཡི་སྲུང་སྐྱོབ་སློབ་སྟོན་པ་ཨིན་དྷི་ར་ཇིད་རེ་དང་ཁོ་པའི་བུ། ཡང་ནང་སྲིད་བློན་ཆེན་ཐ་པའི་བུ་བཅས་ཁྱོན་བསྡོམས་མི་གྲངས་སུམ་ཅུ་ཙམ་ཐེ་གཏོགས་ཡོད་པའི་སྐོར་བལ་ཡུལ་གྱི་རྒྱལ་ས་ཁཱད་མཱན་གྲུའི་རྫོང་གི་ཁྲིམས་རྩོད་པས་ཉེས་འཛུགས་བྱས་ཡོད་པ་རེད། བལ་ཡུལ་གྱི་ཁཱད་མཱན་ཀྲུ་པོས་བཅས་པའི་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་དོན་ལྟར་བྱས་པ་ཡིན་ན་རྫོང་གི་ཁྲིམས་རྩོད་པའི་ཉེས་འཛུགས་ཀྱི་ནང། འབྲེལ་ཡོད་དེ་རྣམས་ཀྱིས་རྒྱལ་ཁབ་ལ་རྒྱབ་གཏོད་དང་ཁྲིམས་འགལ་གྱི་སྒྲིག་འཛུགས་བཙུགས་པ། མང་ཚོགས་ལ་མགོ་སྐོར་བསླུ་བྲིད་ཡིག་ཆ་རྫུན་མ་བཟོས་པ་བཅས་ཀྱི་ནག་ཉེས་ཉེས་འཛུགས་རིམ་པ་བཞི་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་ཡོད་པ་རེད། ད་འོ་ན་འབྲུག་པ་སྐྱབས་བཅོལ་བ་ཟེར་བའི་གནད་དོན་དེ་ག་རེ་རེད་ཅེས་པའི་དྲི་བ་དེ་ཡིན་པར། ངས་གནད་དོན་དེའི་རྒྱབ་ལྗོངས་དང་ལོ་རྒྱུས་རོབ་ཙམ་ཞིག་ངོ་སྤྲོད་ཞུ་གི་ཡིན། འབྲུག་པ་སྐྱབས་བཅོལ་བ་ཞེས་པའི་གནད་དོན་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱི་ལོ་མཇུག་དང་དགུ་བཅུའི་གི་འགོ་སྟོད་ལ་འབྲུག་གཞུང་གིས་རྒྱལ་ཁབ་ནང་བལ་པོའི་མི་རིགས་ཇེ་མང་འགྲོ་བཞིན་པའི་ཁྲོད་ཉིན་གཅིག་འབྲུག་ཡུལ་གྱི་གནས་སྟངས་དེ་ཡང་ཉེ་ཁུལ་འབྲས་ལྗོངས་ཀྱི་གནས་སྟངས་ལྟར་འགྱུར་ཉེན་ཆེ་བའི་ཉེན་ཚབས་མཐོང་སྟེ་འབྲུག་ཡུལ་ནང་གཙོ་བོ་བལ་པོའི་མི་རིགས་ཡིན་པ་ཚོ་ཚོད་འཛིན་བཀག་སྡོམ་གྱི་སླད་དུ་རྒྱལ་ཁབ་གཅིག་དང་མི་རིགས་གཅིག་ཅེས་པའི་སྲིད་ཇུས་ལག་བསྟར་བྱས་པའི་འོག་མི་རྒྱུད་བལ་པོ་ཡིན་པར་ལོ་མང་ནས་འབྲུག་ཡུལ་གྱི་ལྷོ་ཕྱོགས་ས་ཁུལ་དུ་གནས་པའི་བལ་པོའི་མི་རིགས་ཚོར་འབྲུག་པའི་མི་སེར་ཡིན་པ་ར་སྤྲོད་ཐུབ་དགོས་པ་དང་འབྲུག་པའི་མི་སེར་ཡིན་ན། སྒྲིག་ལམ་རྣམ་གཞག་ཞེས་པའི་སྲིད་ཇུས་ཀྱི་འོག་འབྲུག་པའི་ཆས་གོས་གོན་དགོས་པ་དང་འབྲུག་པའི་སྐད་ཡིག་བེད་སྤྱོད་དགོས་པ་ལས་བལ་པོའི་སྐད་ཡིག་སློབ་ཁྲིད་མི་ཆོག་པ་བཟོས་པའི་དབྱེ་འབྱེད་ཀྱི་སྲིད་ཇུས་དང་ཆབ་སྲིད་ཀྱི་རྡུང་རྡེག་གི་འོག་འབྲུག་པའི་ལྷོ་ཁུལ་དུ་ཆགས་པའི་བལ་པོའི་མི་རྒྱུད་ཡིན་པའི་ལྷོ་མཚམས་པ་ཞེས་པའི་མང་ཚོགས་མང་པོ་ཞིག་ཉེ་ཁུལ་རྒྱ་གར་དང་ཕོན་ཆེ་བ་བལ་ཡུལ་གྱི་ནང་སྐྱབས་བཅོལ་དུ་འགྲོ་དགོས་བྱུང་བའི་གནས་སྟངས་དང་ལོ་རྒྱུས་དེ་དང་འབྲེལ་བ་ཆགས་ཀྱི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་སྐྱབས་བཅོལ་ལས་ཁུངས་ཀྱིས་འབྲུག་པའི་སྐྱབས་བཅོལ་བ་དེ་ཚོ་གཞི་རྒྱ་ཆེ་བ། བལ་ཡུལ་གྱི་འཇལ་པ་དང་མུ་རང་རྫོང་གི་ནང་སྐྱབས་བཅོལ་གྱི་སྡོད་སྒར་གོ་སྒྲིག་བརྒྱུད་ལྟ་རྟོག་བྱས་ཡོད་པ་དང་སྐྱབས་བཅོལ་བའི་གྲངས་འབོར་དེ་མཐོ་སར་འབུམ་གཅིག་དང་ཁྲི་གཉིས་ཙམ་བྱུང་ཡོད་པ་ཡིད་ཆེས་བྱེད་ཀྱི་ཡོད་པ་རེད། འབྲུག་ཡུལ་ནས་གྱར་བའི་སྐྱབས་བཅོལ་བ་ཚོས་དུས་ཡུན་རིང་པོར་འབྲུག་ཡུལ་ལ་ཕྱིར་ལོག་ཡོང་བའི་རེ་བ་བྱས་ཡོད་ཀྱང་འབྲུག་ཡུལ་དང་བལ་ཡུལ་གཞུང་གཉིས་ཀྱི་བར་སྐྱབས་བཅོལ་བའི་དཀའ་ངལ་སེལ་ཐབས་ཀྱི་གནད་དོན་ལ་ཕྱོགས་གཉིས་ཀས་མོས་མཐུན་ཐུབ་པའི་ཐབས་ལམ་ཞིག་གཏན་འཁེལ་མ་ཐུབ་པ་དང། འབྲུག་ཡུལ་གཞུང་གི་ལངས་ཕྱོགས་དེ་ནི་སྐྱབས་བཅོལ་བ་ཚོ་རང་ངོས་ནས་འབྲུག་ནས་ཐོན་ཕྱིན་པ་ལས་ཕྱིར་འབུད་གཏང་རྒྱུ་མ་བྱུང་ཅེས་བརྗོད་ཀྱི་ཡོད་པ་རེད། སྐབས་དེའི་འབྲུག་པ་སྐྱབས་བཅོལ་བའི་གནས་སྟངས་དེ་ནི་གཞི་རྒྱ་ཆེ་ཆུང་ལྡབ་མང་པོས། ད་ལྟ་འབར་མ་ནས་བྲོས་བྱོལ་གྱིས་བཱང་ལ་དེ་ཤི་ནང་སྐྱབས་བཅོལ་སྡོད་སྒར་གྱི་ནང་གནས་པའི་རོ་ཧིན་གའི་སྐྱབས་བཅོལ་མང་བ་དང་གནས་སྟངས་ཛ་དྲག་པ་མ་གཏོགས་གཞན་སྐབས་དེའི་འབྲུག་པ་སྐྱབས་བཅོལ་བའི་གནས་སྟངས་དེ་ཡང་ཅུང་འདྲ་མཚུངས་ཤིག་ཡིན་པ་རེད། ད་ལྟ་རོ་ཧིན་གྷ་སྐྱབས་བཅོལ་བ་ཚོར་རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ལས་ཁུངས་ཀྱིས་གཙོས་རྒྱལ་སྤྱིའི་རོགས་སྐྱོར་ཚོགས་པ་ཁག་གིས་ལྟ་སྐྱོང་གནང་གི་ཡོད་པ་ལྟར། སྐབས་དེར་འབྲུག་པའི་སྐྱབས་བཅོལ་བ་ཚོར་ཡང་རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ལས་ཁུངས་གཙོས་པའི་རྒྱལ་སྤྱིའི་རོགས་ཚོགས་ཁག་གིས་ལྟ་རྟོག་རོགས་རམ་གནང་གི་ཡོད་པ་རེད། དེ་འདྲའི་གནས་སྐབས་སུ་ཕྱི་ལོ་ཉིས་སྟོང་དྲུག་གི་ལོར་འབྲུག་ཡུལ་དང་བལ་ཡུལ་གཞུང་གཉིས་ཀྱི་བར། སྐྱབས་བཅོལ་བའི་དཀའ་རྙོག་སེལ་རྒྱུར་འདེམས་ཁ་གསུམ་ཅན་གྱི་ཐབས་ལམ་ཞིག་གོ་སྒྲིག་ཐུབ་པའི་ནང། དང་པོ། སྐྱབས་བཅོལ་བ་འབྲུག་ཡུལ་ལ་ཕྱིར་ལོག་བྱ་འདོད་ཡོད་རིགས་ཕྱིར་ལོག་ཆོག་པ་དང། གཉིས་པར། ཡང་རྒྱལ་ཁབ་གསུམ་པ་ཞིག་ལ་གཞིས་སྤོས་བྱེད་འདོད་ཡོད་རིགས་ཚོར་གཞིས་སྤོས་བྱ་རྒྱུའི་གོ་སྐབས་མཁོ་འདོན་བྱ་རྒྱུ་དང། ཡང་གསུམ་པར། བལ་ཡུལ་ནང་གནས་སྡོད་བྱེད་འདོད་ཡོད་རིགས་ཚོར་བལ་ཡུལ་ནང་གཏན་སྡོད་ཆོག་པའི་ཐོབ་ཐང་མཁོ་སྤྲོད་བྱེད་རྒྱུ་བཅས་བྱུང་ཡོད་པ་རེད། འབྲུག་པ་སྐྱབས་བཅོལ་བ་ཕོན་ཆེ་བས་རྒྱལ་ཁབ་གསུམ་པ་ཞིག་གི་ནང་གཞིས་ཆགས་རྒྱུའི་འདེམས་ཀ་བྱས་ཡོད་པ་ལྟར། རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ལས་ཁུངས་བརྒྱུད་ཨ་མི་རི་ཀ་དང་ཁེ་ན་ཌ་ཨོ་སི་ཁྲོ་ལི་ཡ་གཙོས་པའི་ཡུ་རོབ་ཡུལ་གྲུ་ཁག་ཅིག་གིས་བལ་ཡུལ་ནང་གནས་སྡོད་དེབ་སྐྱེལ་བྱས་པའི་འབྲུག་པ་སྐྱབས་བཅོལ་བ་ངོ་མ་མང་པོ་ཞིག་གཞིས་སྤོས་ཀྱི་ཆེད་དུ་ལེན་རྒྱུ་འགོ་བཙུགས་ཡོད་པ་དང། དེབ་སྐྱེལ་བྱས་པའི་སྐྱབས་བཅོལ་བ་འབུམ་གཅིག་དང་ཁྲི་གཉིས་ནས་འབུམ་གཅིག་དང་གཅིག་ཁྲི་སུམ་སྟོང་ལྔ་བརྒྱ་ཙམ་ཕྱིའི་རྒྱལ་ཁབ་ཁག་ལ་གཞིས་སྤོས་བྱས་ཚར་བ་དང། དེའི་ནང་ཨ་མི་རི་ཀ་གཅིག་པོས་འབྲུག་པ་སྐྱབས་བཅོལ་བ་ཁྲི་དགུ་ལྷག་པ་ཨ་རིའི་ནང་གཞིས་སྤོས་ཆེད་དུ་ལེན་ཡོད་པ་དང། རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོར་འབྲུག་པ་སྐྱབས་བཅོལ་བ་ཕྱི་མི་གཞིས་སྤོས་ལས་འཆར་ནང་གཏོང་རྒྱུའི་ལས་འཆར་དེ་མཚམས་འཇོག་བྱས་པའི་གསལ་བསྒྲགས་སྤེལ་ཡོད་པ་རེད། འོན་ཀྱང་དོན་དངོས་ལ་སྐྱབས་བཅོལ་སྡོད་སྒར་ནང་སྐྱབས་བཅོལ་བ་མི་གྲངས་ད་ལྟའང་བཞི་བརྒྱ་ལྷག་ཙམ་ལྷག་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། བྱས་ཙང་ད་ལྟའི་བལ་ཡུལ་ནང་འབྲུག་པ་སྐྱབས་བཅོལ་བ་རྫུན་མ་བཟོས་ཏེ་ཕྱི་རྒྱལ་ལ་གཏོང་ཐབས་ཀྱི་ཁྲིམས་འགལ་གྱི་སྲིད་ཇུས་ཀྱི་ལས་འཆར་དེས་འབྲུག་པ་སྐྱབས་བཅོལ་བ་བལ་ཡུལ་ནང་ལྷག་འཕྲོས་ཡོད་པའི་གནད་དོན་དེ་དང་འབྲེལ་བ་ཆགས་ཀྱི་ཡོད་རེད། ད་འོ་ན། ཁྲིམས་འགལ་གྱི་ལྐོག་ཇུས་དེས་འབྲུག་པ་སྐྱབས་བཅོལ་བ་ལྷག་འཕྲོས་ཀྱི་གནས་སྟངས་དང་ཇི་ལྟར་འབྲེལ་བ་ཆགས་ཀྱི་ཡོད་རེད་དམ་ལྐོག་ཇུས་ཀྱི་ལས་འཆར་དེ་ཇི་ལྟར་མགོ་བརྩམས་ཡོད་པ་རེད་རྫུན་རྐུབ་ག་འདྲས་བརྡོལ་བ་རེད་ཅེས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེ་ཚོ་མུ་མཐུད་གཤམ་ལ་ཡང་སྙན་སྒྲོན་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། ད་ལྟའི་ལྐོག་ཇུས་ཀྱི་ལས་འཆར་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོར་སྲིད་བློན་ཀེ་པི་ཤར་མ་ཨོ་ལི་ཡི་སྲིད་གཞུང་གིས་འབྲུག་པ་སྐྱབས་བཅོལ་བ་ལྷག་འཕྲོས་ཀྱི་གནས་སྟངས་རྟོག་ཞིབ་ཀྱི་ཆེད་དུ་སྐབས་དེའི་ནང་སྲིད་ལས་ཁུངས་ཀྱི་ཟུང་འབྲེལ་དྲུང་ཆེ Bal Krishna Panthi ཞུ་བའི་འགོ་ཁྲིད་འོག་བློན་ཆེན་རིམ་པའི་ཚོགས་ཆུང་ཞིག་བཙུགས་ཡོད་པ་དང་ཚོགས་ཆུང་འདི་ཡིས་རྒྱལ་ཚོགས་ཀྱི་སྐྱབས་བཅོལ་ལས་ཁུངས་ཀྱིས་ངོས་འཛིན་བྱས་པའི་འབྲུག་པ་སྐྱབས་བཅོལ་བ་མི་གྲངས་བཞི་བརྒྱ་ཉི་ཤུ་རྩ་དགུ་ལྷག་འཕྲོས་ཡོད་པའི་སྙན་ཐོ་བཏོན་ཡོད་འདུག། སྙན་ཐོའི་ནང་ཚོགས་ཆུང་གིས་གཞུང་ལ་སློབ་སྟོན་གྱི་ནང་འབྲུག་པ་སྐྱབས་བཅོལ་བ་ལྷག་འཕྲོས་རྣམས་འབྲུག་ཡུལ་གཞུང་གིས་ཕྱིར་ལེན་འདོད་འདུན་པ་གསལ་སྟོན་བྱེད་ཀྱི་མེད་པར་སོང་འབྲེལ་ཡོད་ཕྱི་རྒྱལ་རྒྱལ་ཁབ་ཁག་ལ་དེའི་གོང་གི་འབྲུག་པ་སྐྱབས་བཅོལ་བ་གཞན་རྣམས་དང་མཚུངས་པ་ཁོང་རྣམས་གཞིས་སྤོས་ཀྱི་ཆེད་དུ་ལེན་རྒྱུའི་འབྲེལ་མཐུད་མུ་མཐུད་ཞུས་ན་བཟང་ཞེས་བཀོད་དེ་གཞུང་ལ་ཕུལ་ཡོད་འདུག། འོན་ཀྱང་གཞུང་གི་དཔོན་ངན་ཁག་ཅིག་གིས་ནང་སྲིད་ལས་ཁུངས་ཀྱི་ཟུང་འབྲེལ་དྲུང་ཆེ Bal Krishna Panthi ཡིས་ཕུལ་བའི་སྙན་ཐོ་དེ་རྐུན་མ་བརྒྱབ་སྟེ་དེའི་ནང་འབྲུག་པ་སྐྱབས་བཅོལ་བ་ལྷག་འཕྲོས་ཀྱི་གྲངས་ཀ་བརྒྱད་བརྒྱ་བདུན་ཅུ་དོན་ལྔའི་བར་མང་དུ་བཏང་བ་དང། གྲངས་ཀའི་ཁོངས་སུ་ལྐོག་དངུལ་ལེན་ཏེ་བལ་པོ་མང་པོ་ཞིག་འབྲུག་པ་སྐྱབས་བཅོལ་བ་རྫུན་མ་བཟོས་ཏེ་མིང་གཞུང་ཐོ་འགོད་བྱས་ཏེ་ཡིག་ཆ་རྫུན་མ་སོགས་མཁོ་སྤྲོད་བྱེད་འགོ་ཚུགས་ཡོད་འདུག། གཞུང་གི་ཉེན་རྟོག་ལས་ཁུངས་ཀྱི་ཞིབ་དཔྱོད་ནང་ལྐོག་ཇུས་དེའི་ནང་གཏེ་བོ་དེ་སྔ་མའོ་དམར་ཤོག་ཚོགས་པ་དང་རྗེས་སུ་སྲིད་བློན་ཀེ་པི་ཤར་མ་ཨོ་ལི་ཡི UML Marxist Leninist དམར་ཤོག་ཚོགས་པའི་དམར་པོའི་སྲིད་གཞུང་གི་ནང་ནང་སྲིད་བློན་ཆེན་གཞོན་པའི་གོ་གནས་བཟུང་མཁན་ཏོབ་བྷ་དུར་ར་ཡ་མ་ཇི་ཡིན་པ་དང། ཁོ་པ་ནི་འབྲུག་པ་སྐྱབས་བཅོལ་བའི་གྲངས་ཐོ་ངོ་མ་མེད་པ་བཟོ་མཁན་དང

ལས་འགན་དེ་ལྐོག་དངུལ་སྤྲད་མཁན་གྱི་འབྲུག་པ་སྐྱབས་བཅོལ་བ་རྫུན་མ་ཚོར་ཁོ་པས་འཛིན་སྐྱོང་བྱས་པའི Bhutan Human Rights Organization ཞེས་པའི་འབྲུག་པ་སྐྱབས་བཅོལ་བའི་འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ལས་ཁུངས་ཀྱི་མིང་ཐོག་ནས་ཁོང་རྣམས་ལ་ལྐོག་དངུལ་སྤྲད་མཁན་གྱི་བལ་པོ་རྣམས་འབྲུག་པ་སྐྱབས་བཅོལ་བ་ཡིན་པའི་ངོ་སྤྲོད་ཀྱི་ཡིག་ཆ་མཁོ་སྤྲོད་བྱེད་བཅུག་ཡོད་འདུག་ནང་སྲིད་དྲུང་ཆེ་པཱན་ཌེ་ནི་འབྲུག་པ་སྐྱབས་བཅོལ་ལྷག་འཕྲོས་ཀྱི་ཐོ་གཞུང་རྫུན་མ་བཟོ་མཁན་དེ་ཡིན་པས་ཁོ་པས་རྫུན་བཟོ་བྱས་པའི་ཐོ་གཞུང་དང་སྙན་ཐོ་དང་སྦྲགས། རྒྱལ་ཚོགས་ཀྱི་སྐྱབས་བཅོལ་ལྟ་རྟོག་ལས་ཁུངས་ཀྱི་སྐུ་ཚབ་དང་ཐུག་འཕྲད་ཀྱིས་ཁོང་རྣམས་རྒྱལ་ཁབ་གསུམ་པར་གཏོང་རྒྱུ་ཀྱི་ཐད་ལ་གྲོས་མོལ་ཡང་བྱས་ཡོད་པའི་སྐོར Kathmandu Post གསར་ཤོག་གིས་གནས་ཚུལ་སྤེལ་ཡོད་པ་རེད། གོང་བརྗོད་ཀྱི་དོ་བདག་དཔོན་རིགས་ཁག་ཅིག་ད་ཆ་ཉེན་རྟོག་པའི་བཀོད་འདོམས་འོག་ཏུ་ཡོད་པ་དང། ལྐོག་ཇུས་དེའི་ཁོངས་སུ་ཡོད་པ་ཁག་ཅིག་མུ་མཐུད་ཉེན་རྟོག་པས་འཚོལ་ཞིབ་བྱེད་བཞིན་ཡོད་པ་རེད། ད་འོ་ན་གནད་དོན་དེའི་སྐྱོན་མཚང་ཇི་ལྟར་ཕྱི་གྱར་བྱུང་བ་རེད་དམ་ཅེས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེའི་སྐོར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། གནས་ཚུལ་དེ་ཕྱི་གྱར་བྱུང་རྐྱེན་དེ་ནི་བལ་པོའི་མི་སེར་འབྲུག་པ་སྐྱབས་བཅོལ་བ་རྫུན་མའི་ཐོ་གཞུང་ཁོངས་སུ་ཐོ་འགོད་ཡོང་ཐབས་སླད་དུ་ལྐོག་དངུལ་སྤྲད་མཁན་སྔ་རྗེས་མི་གྲངས་བརྒྱ་དང་བཅོ་ལྔ་ཙམ་གྱིས་ཉེན་རྟོག་ལས་ཁུངས་ལ་ཁོང་རྣམས་ཕྱི་རྒྱལ་ལ་གཏོང་རྒྱུའི་ལས་འཆར་གྱི་ཁྲོད་དངུལ་བལ་སྒོར་འབུམ་ཕྲག་མང་པོ་ལེན་པའི་རྗེས་སུ་ཕྱི་རྒྱལ་ལ་བཏང་མཁན་མེད་པར། མགོ་སྐོར་བསླུ་བྲིད་བ་ཚུད་པའི་གནད་དོན་ཞུ་གཏུག་བྱེད་མཁན་བྱུང་བའི་རྗེས། ཉེན་རྟོག་ལས་ཁུངས་ཀྱི་ཞིབ་དཔྱོད་ནང་ཉེས་ཅན་པ་ཁག་ཅིག་འཛིན་བཟུང་བྱུང་བའི་རྗེས་སུ་ཉེས་ཅན་པ་ཚོས་གཅིག་གིས་གཅིག་རེ་རེ་བྱས་ནས་རྩིས་སྤྲོད་བྱེད་འགོ་བཙུགས་པའི་ཁྲོད་མཐར། ལྐོག་ཇུས་དེའི་ནང་བལ་ཡུལ་གྱི་གོང་བརྗོད་ཆབ་སྲིད་ཀྱི་མི་སྣ་དང་གཞུང་གི་དཔོན་རིགས་མཐོ་གྲས་རིམ་པ་ཞིག་ངན་པ་ལག་འབྲེལ་ཡོད་པ་གསལ་སྟོན་བྱུང་ཡོད་པ་དང། ད་བར་གཞུང་གིས་འབྲུག་པ་སྐྱབས་བཅོལ་བ་རྫུན་མ་བཟོས་ཏེ་ཕྱི་རྒྱལ་ལ་གཏོང་རྒྱུའི་ལྐོག་ཇུས་དེའི་ཁོངས་སུ་མི་བཅུ་དྲུག་འཛིན་བཟུང་དོ་དམ་བྱས་ཡོད་པ་དང། མི་གྲངས་སུམ་ཅུ་ལྷག་ཁྲིམས་འགལ་གྱི་ཉེས་འཛུགས་བྱས་ཡོད་པ་རེད། གནས་ཚུལ་ཐོན་ཁུངས་ལ་གཞིགས་ན་གོང་ཞུས་ཉེས་ཅན་པ་དེ་ཚོས་བལ་པོའི་མི་སེར་མི་གྲངས་བརྒྱ་དང་བཅོ་ལྔའི་འགྲམ་ནས་བལ་སྒོར་ས་ཡ་ཉིས་བརྒྱ་བརྒྱད་ཅུ་གྱ་བརྒྱད་ལྷག་བསྡུ་རུབ་བྱས་ཡོད་པའི་སྐོར་དཔེར་ན་བལ་ཡུལ་གྱི Kathmandu Post གསར་ཤོག་གིས་གནས་ཚུལ་སྤེལ་ཡོད་པ་རེད། དེའི་ནང་དཔེར་ན་ཉེན་རྟོག་པས་འབྲུག་པ་སྐྱབས་བཅོལ་བ་རྫུན་མའི་ཐོ་ཁོངས་ཕྱི་རྒྱལ་ལ་མི་གཏང་རྒྱུའི་ལས་འཆར་གྱི་ནང་མང་ཚོགས་མགོ་སྐོར་བཏང་བའི་ཉེས་འཛུགས་འོག་འཛིན་བཟུང་བྱུང་བ། ཀེ་ཤ་པྲ་སཱད་དཱ་ཧལ་དང་སོ་ནུ་བྷན་དཱ་རི་བཤད་པ་གཉིས་ཀྱིས་ཁོ་པ་གཉིས་ནས་མང་ཚོགས་ཕྱི་རྒྱལ་ལ་གཏོང་རྒྱུའི་ལས་གཞིའི་ནང་ལྐོག་དངུལ་ལེན་ནས་བལ་སྒོར་ས་ཡ་བཅུ་གཉིས་ལྷག་པ་སྐབས་དེའི་ནེ་པ་ལི་ཀོང་རེས་སྲིད་གཞུང་གི་ནང་སྲིད་བློན་ཆེན Bal Krishna Khand ལ་མཁོ་སྤྲོད་བྱ་རྒྱུ་བྱུང་སྐོར་ར་སྤྲོད་བྱས་ཡོད་པ་དང།

ཞུ་འབོད་ཀྱི་ཆེད་དུ་ཆེད་གཏོང་བྱས་ཡོད་པ་དང། དེ་སྔ་གྲོས་ཚོགས་འཐུས་མི་ཡིན་པ་ཨང་ཟླ་བ་ཤར་པས་དོ་བདག་གཉིས་ལ། ནང་སྲིད་བློན་ཆེན་ཟུར་པ། Bal Krishna Khand། གྱིས་དོ་བདག་གཉིས་ལ་ལྐོག་དངུལ་ལེན་པ་ཡོངས་རྫོགས་ཕྱིར་སློག་བྱ་རྒྱུ་དང། དངུལ་ཁག་ཅིག Sonu Bhandari ཡི་གཅེན་པོར་ཕྱིར་སློག་ཟིན་པའི་བྱུང་འཛིན་མཁོ་སྤྲོད་བྱས་ཡོད་པ་དང་ཡང་དོ་བདག་རང་ཉིད་ནས་དངུལ་བལ་སྒོར་ས་ཡ་བཅུ་དངོས་སུ་མཉམ་འཁྱེར་གྱིས་ཕྱིར་སློག་བྱ་ཐབས་བྱས་པའི་གནས་ཚུལ་སྤེལ་ཡོད་པ་རེད། གང་ལྟར་ཨང་ཟླ་བ་ཤར་པ་ཡང་དོན་རྐྱེན་དེ་དང་འབྲེལ་བ་ཡོད་པའི་ནག་ཉེས་ཀྱི་འོག་མཐར་ཉེན་རྟོག་ལས་ཁུངས་ལ་མགོ་སྒུར་ཡོད་འདུག་མདོར་ན་ད་རིང་གནད་དོན་དེ་ཡིས་བལ་ཡུལ་གཞུང་གི་ཆབ་སྲིད་ཀྱི་མི་སྣ་དང། གཞུང་གི་ཆེས་མཐོའི་དཔོན་རིགས་ཚོར་མཐོང་ཚུལ་མི་ལེགས་པ་ཆེན་པོ་ཞིག་བཟོས་ཡོད་པ་དང། འོན་ཀྱང་ད་རིང་སྲིད་བློན་དང་ནང་སྲིད་བློན་ཆེན་ནས་གནད་དོན་དེ་ཞིབ་འཇུག་གི་སླད་དུ་བཀག་སྡོམ་མ་བྱས་པར་འགྲོ་བཅུག་པ་དེར་བསྔགས་བརྗོད་ཡང་ཐོབ་བཞིན་པ་དང། འོན་ཀྱང་གནད་དོན་དེའི་ནང་ད་ལྟའང་མུ་མཐུད་སྲིད་དོན་མི་སྣ་ཁག་ཅིག་ངན་པ་ལག་འབྲེལ་ཡོད་པ་ཐོན་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པ་དང། ཞིབ་དཔྱོད་ཀྱི་ལས་དོན་དེའི་མཇུག་སྐྱོང་གི་ཐད་ལ་དཀའ་ངལ་དང་གནོན་ཤུགས་ཤུགས་ཆེ་ཞིག་འཕྲད་སྲིད་པ་ཡང་གསུང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་གནས་ཚུལ་དེ་གས་རོབ་ཙམ་ཞིག་ངས་མར་ངོ་སྤྲོད་ཞུས་པ་ཡིན་གསན་མཁན་རྣམ་པ་ཚོས་ལེ་ཚན་གསན་གནང་བ་ཐུགས་རྗེ་ཆེ་ཡང་དུས་ཚོད་རྗེས་མ་ཞིག་ན་གནད་དོན་གཞན་ཞིག་གི་ཐོག་ལ་ཡང་ང་ཚོས་བཀའ་མོལ་ཞུ་གི་ཡིན་དེའི་བར་ལ་ཡང་ང་ཚོའི་ལེ་ཚན་གཞན་པ་རྣམས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།